མུ་སྟེགས་པ་ལ་རྩོད་པ་བྱས་ནས་གྲོལ་ཐབས་མེད་པའི་ཉེས་པ་ཡོད་ན། ང་རང་ཚོ་དེ་ནས་པཎ་ཆེན་བསོད་གྲགས་ཀྱི་ཡིག་ཆ་ལ་དཔེ་གཙོ་འཛིན་བྱས་ནས་ཁོ་སྲུང་བཀོད་བཞིན་འདུག་མང་པོ་བྱས་བསྡད་ཡག་དེ་ཉེས་པ་ག་ཚད་ཡོད་རྒྱུ་མ་རེད་ཡོད་རེད། བློ་གླིང་པ་ཚོ་ལ་ཁེ་བཟང་ཡོད་རེད་བྱུང་ཡོད་རེད་ཡག་པོ་མ་བྱས་ན། བློ་གླིང་པ་ཚོ་གི་ཡིག་ཆ་ཤོར་ནས་དཔེ་ཧ་ལམ་ཕ་གཞིས་ཕ་ཁང་ཤོར་བའི་བཟོ་འདྲ་བྱས། ཡིག་ཆ་ཤོར་འགྲོ་ན་སྣང་དག་མི་གཏོང་མཁན་དེ་སྔོན་མ་ཡིན་ན་ང་ཚོ་རེད་ང་གྲྭ་ས་བསྡད་དུས་ཡིག་ཆ་ཞེ་དྲག་གི་རྩིས་བྱེད་ཀྱི་མེད།

བྱས་ནའི་རྗེ་བཙུན་ཡིག་ཆ་ཕྱོགས་སྔ་བྱས་རྩོམ་དེ་ལ་སྐྱོན་བརྗོད་བྱས་རྩོམ་པ་ཙང་མི་མཐུན་པ་ཆེན་པོ་བྱུང་ཡོད་རེད། དེ་རྩོམ་ཤོག་ཟེར་རྗེ་བཙུན་པའི་བཀའ་རེད། དེ་འདྲ་ཡིན་ཙང་མི་མཐུན་པ་གཉིས་རྩོམ་ཡག་དེ་དེ་ལ་བརྟེན་ནས་པའི་གངས་ཀ་སློབ་མའི་རིག་པ་འཕེལ་ནས་རྩོད་པ་དང་དཔྱོད་པ་ཡག་པོ་ཡོང་གི་ཡོད་ཡིན་ཙང་དེ་འདྲ་དགོངས་གཞི་རེད་མ་གཏོགས། པའི་ངག་སྔ་ཕིག་ཕིག་བྱས་ནས་གྲྭ་ཚང་ཡིག་ཆ་མ་ཤོར་ཡག་གི་ཐབས་ཡིན་གྱི་མ་རེད། མ་རེད་དེ་ཡིན་ནའི་བའི་དཔེ་ཆ་མཁས་པ་ཚོ་ཡིན་ན་ནི་ད་ཡིག་ཆ་ཁོ་རང་ཏོག་ཙེ་དེ་ཡིན་ཙང་ཤོར་གི་ཡོད་རེད། སྔོན་མ་ང་ཚོ་དགེ་བཤེས་ཡོ་བོ། ཡོ་བོ་ཡ་དྲུང་ཟེར་མཁན་དེ་ཉམ་ཆུང་ཉམ་ཆུང་ཙག་ཙག་རིལ་བ་ཅིག་བསྡད་མཁན་དཔེ་ཆ་ཡག་པོ་ཞེ་པོ་ཅིག་རེད། ཁོའི་དཔེ། ཚོགས་ལངས་བྱེད་རོགས་དེ། རྒྱལ་རོང་ཆོས་མཛད། སེ་ར་སྨད་ཀྱི་རྒྱལ་རོང་ཆོས་མཛད་མཁས་པ་རེད། ད་གཞན་པ། ཚོགས་ལངས་བྱེད་རོགས་ཡིན་ན་ཕར་ཚུར་ཁ་བསྒྲགས་ཆོག་མ་རེད། ཚོགས་ལངས་མ་ལངས་བར་དུ། ཆོས་མཛད་སྤྲུལ་སྐུ་ཁེལ་སོང་ན་ཨ་ལི་མཇལ་དར་ཅིག་ཁྱེར་ཤག་ལ་བཅར་ནས་ངའི་བྱེད་རོགས་ཁྱེད་རང་རེད་ཤག་ཟེར་ལབ་འགྲོ་ཆོག་པ་རེད། ཨ་ནི།

སྤོས་སྤོས་ཆག་ཁ་ཤས་ཅིག་ཉོས། ཨོ་དེ་ཕུལ་འགྲོ་རྒྱལ་དག་ཅིག་བྱས། བྱས་པ་རེད། དེ་དུས་ཁོང་ཁྲོ་དེ་ཚད་རང་ཡོད་ཀྱི་མ་རེད་པ་དེ། ཏོག་ཙེ་ཕྱིན་ཚར་རེད་ཡ་ཡ་ད་ཁྱོད་ཧུར་ཐག་བྱེད་དོ་ཨ་ང་ནི་ཕ་ཡུལ་འགྲོ་རྒྱུ་ཐག་ཆོད་སོང་ཟེར་བྱས་ཕ་ཡུལ་ཕྱིན་པ་རེད། ཕ་ཡུལ་མར་སླེབས་ཚར་ནས་གཞི་ནས་བསམ་བློ་འཁོར་གྱི་ཡོད་འདྲ། དགེ་བཤེས་ཡ་དྲུང་རྩ་ལ་ཡི་གེ་ཤ་སྟག་བསྐུར་དཔེ་ཆ་བསྐུར་ལོ་ལྟར་རེ་བཞིན་བསྐུར་བསྐུར་མ་བསྐུར་ཡོང་གི་རེད།

ནཱ་རོ་པ་ལ་ཚར་གསུམ་ཕེབས་པ་རེད་རྒྱ་གར་ལ་དེ་དུས་བལ་ཡུལ་ནས་ལྐོག་ནུ་བར་བ་ལམ་འགག་དོག་པོ་གཅན་གཟན་དུག་སྦྲུལ་དེ་འདྲའི་ལ་དཔེ་འཇིགས་པ་ཡོད་དཀའ་ལས་བརྒྱབ་ནས་འགྲོ་བ་རེད། ཡིན་ནའི་ཁོང་གི་རྟེན་འབྲེལ་ཏོག་ཙེ་འཕྱུགས་ནས་ཡི་དམ་ལ་ཕྱག་འཚལ་བ་གི་རྟེན་འབྲེལ་ཏོག་འཕྱུགས་ཁོ་རང་གི་ཡི་དམ་ཀྱེ་རྡོར་རེད། ཨ་མར་པ་གྲུབ་ཆེན་ནཱ་རོ་པས་བརྟག་དཔྱད་རྟེན་འབྲེལ་བརྟགས་ཏེ་དགོང་དག་མཚན་ལ་ཁོ་ཉལ་ཚར་དུས་བོད་ཀྱི་བུ་ཆུང་ལོངས་ཤིག་ལོངས་ཤིག་གསུང། ཁྱེད་རང་གི་ཡི་དམ་དགྱེས་པ་རྡོ་རྗེའི་དཀྱིལ་འཁོར་མངོན་སུམ་དུ་ཕེབས་ཤག་ཨེ། ཁྱེད་རང་ཡར་ལོངས་བྱས་ཡག་པོ་མཇལ་དང། བླ་མ་ལ་ཕྱག་འཚལ་གི་ཡིན་པས་ཡི་དམ་ལ་ཕྱག་འཚལ་གི་ཡིན་པས་གསུངས་པ་རེད། ད་ཁོང་གིས་ཨ་ལི་བླ་མ་ལ་ཕྱག་གསུམ་འཚལ་ཡི་དམ་ལ་འཚལ་རྒྱུ་བྱས་ན་འགྲིག་གི་ཡོད་རེད། ཁོང་གི་ཐུགས་ལ། བླ་མ་ལ་རྟག་པར་ཞིག་ཉེ་འཁོར་ལ་ཡོད་རྟག་པར་ཞིག་ཕྱག་འཚལ་ཆོག་གི་ཡི་དམ་དོ་དགོང་མ་གཏོགས་མཇལ་རྒྱུ་མ་རེད་བསམ་ཡི་དམ་ལ་ཕྱག་འཚལ་བྱ་བ་རེད། ཕྱག་འཚལ་བ་དང་ཨེ་ནི་ལམ་སང། བླ་མ་མེད་པའི་གོང་རོལ་ན་སངས་རྒྱས་བྱ་བའི་མིང་ཡང་མེད་བསྐལ་པ་སྟོང་གི་སངས་རྒྱས་བླ་མ་དག་ལ་བརྟེན་ནས་འབྱུང་གསུངས་ནས་ཡི་དམ་བླ་མའི་སྤྲུལ་པ་ཡིན་གསུངས་ཡི་དམ་ཚོ་ཐུགས་ཀ་ལ་བསྡུས། བུ་ཁྱོད་རྟེན་འབྲེལ་ཏོག་འཕྱུགས་སོང་གསུང་ནས། ཁྱོད་ལ་རྗེ་བཙུན་རྒྱུད་འཛིན་གྱི་སྲས་དེ་ཡོང་ཁག་པོ་ཡོད་གསུང་བ་རེད། ད་མར་པ་ལ་ཡང་ཡོང་དགོས་ཡོད་རེད། ནང་ལ་སྡོད་མཁན་ཡུམ་བདག་མེད་མ་རེད་ཁོ་རང་གཉིས་ལ་སྤུ་གུ་གཅིག་ཡོད་རེད། དར་མ་མདོ་སྡེ་རེད་དེ་རྟས་གཡུགས་བཏང་ནས་གྲོངས་ནས་རྟས་གཡུགས་བཀྲས་མཐོང་ཆེ་གྲོངས་ནས་ཡོད་མ་རེད་རྒྱུད་འཛིན་གྱི་བུ་ཡོད་མ་རེད། འོ་དེ་རྟེན་འབྲེལ་སློབ་པ་དེའི་རེད་མ་གཏོགས་ཁོང་དེ་ཚེ་དེ་ལ་སངས་རྒྱས་བ་ལ། མི་རྟེན་འབྲེལ་གྱི་བློ་འདས་མ་བྱུང་བ་རེད་སངས་རྒྱས་པ་རེད། ད་ཁོང་གི་རྒྱུད་འཛིན་དེ་མ་བསྟན་པ་ཅིག་དར་ཡོང་ཡ་དེ་ལ། མི་སྐྱིད་རྡོ་རེད་ཡི་དྭགས་ནི་སྐྱིད་རྡོ་གཙོ་བོ་རེད་དེ། རྗོད་འཛིན། དེ་ནི་མ་གཙོ་བོ་གཙོ་བོ་མི་ལ་རས་པ་མི་ལ་རས་པའི་སློབ་མ་ནི་བཀའ་བརྒྱུད་དྭགས་པོ་ལྷ་རྗེ། དྭགས་པོ་ལྷ་རྗེ་ཇི་ད་སྨན་པ་རེད་ཨམ་རྗེ། ཨམ་རྗེ་སོང་ཙང་ལྷ་རྗེ་ཟེར་བ་རེད། ཇོ་མོ་སྐྱེ་དམན་དེ་གྲོངས་ནས་གྲྭ་པ་བྱས་པ་རེད། སྐྱེ་དམན་དེ་ཤི་མ་ཐུག་ནས་ལོ་གཅིག་ཙམ་ཧ་ལམ་འགོར་སྨན་རོ།

ང་ན་ཚ་སྡུག་རུ་འདུག་ནས་འདི་ནང་ནས་ཁྱོད་རང་དཀའ་ལས་དེ་ག་ཚོད་བཟོས་སོང་ཡུན་རིང་པོ་དེ་ག་ཚོད་དཀའ་ལས་སྤྲད་སོང། ད་ང་ཤི་ཡ་ཡིན་ན་ཡང་ཁྱོད་རང་སྐྱེ་སྐྱེ་དམན་གཞན་ཞིག་བཙལ་ཡང་དེ་ཡི་དཀའ་ལས་འདི་རིགས་ཅིག་སྤྲད་གི་རེད་བསམ་གི་འདུག་ངས་ཁྱོད་ལ་ཤ་ཚ་གི་འདུག་བྱས་པ་རེད། ད་དེ་འདྲ་ཡིན་ན་ནི་ཁྱོད་ཤི་སོང་ན་ངས་ང་ནི་ཁ་ཆེ་ངོ་ནང་དུ་འགུལ་ཤག་བྱས་ཁྱོད་རང་དཀའ་ལ་ནི་ངས་ཁྱོད་ཤོར་ལ་གཏོང། ད་ངས། ང་གྲྭ་བ་བྱས་འདུག་ཆོས་རྣམ་པར་དག་པ་ཅིག་བྱེད་ཀྱི་ཡིན་ཟེར་བ་རེད། ཨ་ཡ་ཅུང་དེ་འདྲ་ཡིན་རོགས་ཀྱང་དེ་ལས་ལྷག་པ་མི་འདུག་ང་བློ་ཁ་རྫོགས་པ། ཁྱེད་རང་གི་དུས་རྒྱུན་མི་ལ་སྐྱག་རྫུན་བཤད་ཡག་འདུག་རྩ་ནས་ང་དྲན་ཡག་མེད་མེད་ངེས་པར་བློ་ཁ་རྫོགས། ཡིན་ནའི་ད་ང་ཤི་སོང་ན་ལྷུག་པ་རེད་ང་གཉིས་ཡིད་ཆེས་པའི་མི་དཔང་ཅིག་བཞག་རོགས་ཨ་ཅེས་བྱས། ཨ་ཡ། ཁོ་རང་ཞང་པོ་གཅིག་མར་སྐད་བཏང། མནའ་སྐྱེལ་རོགས་བྱས་པ་རེད་ཡ་ཡ་ངའི་མནའ་དཔང་གཅིག་ཁྲིད་ཡོང། ཞང་པོ་དེ་དཔང་པོ་བཞག་དེའི་མནའ་སྐྱེལ་རེད། ཁོ་ཤི་སོང་ན་ང་ཆོས་བྱེད་ཀྱི་ཡིན།

ཁྱོད། སྨན་པ་རེད་ཙང་ཁྱོད་དེ་འདྲ་ཡིན་ན་ཁྱོད་སྨན་ལོག་གཏོང་བ་ཡིན་འགྲོ་བྱས་པ་རེད། དེ་འདྲ་མ་བཤད་ཁོ་རང་དྲན་གི་མི་འདུག་གས་ཁྱོད་རང་མནའ་དཔང་མེད་པས། ཨ་ཁོ་ཤི་སོང་ན་ངེས་པར་ཆོས་རྣམ་དག་བྱེད་གྲྭ་པ་བྱེད་ཤིག་ཁས་ལེན་བྱས་མི་འདུག་གས་ད་ང་གྲྭ་པ་བྱེད་ཆོས་བྱས་ཆོག་པ་རེད། ཨོ་ད་དེ་ཡིན་ན་ཁྱོད་ཁ་ནས་སྐད་ཆ་དེ་འདྲ་མ་བཤད། མི་ཚང་འདིའི་བུ་མོ་ནང་དེ་བུ་མོ་དེའི་ནང་དེ་མི་ཚང་ཆེན་པོ་ཁྱོད་ལ་ཁ་མཆུ་བཙུགས་ཡོང། ཁ་དེ་བ་བཙུམ་བྱས་སྡོད།

ཆོས་ཡག་པོ་ཞུ་གི་ནི་རྒྱགས་གྲོ་ག་ངས་སྤྲད་དགོས། གསུངས་ནས། ཨ་ནི་ཡང་མ་བྱུང་བ་རེད་མ་བྱུང་བ་ཅག་དགེ་བཤེས་བྱ་ཡུལ་བ་ཞབས་ལ་གཏུགས་ནས་ཆོས་ཉན་ནས་བཞུགས། ཨ་ནི་སྒོམ་བརྒྱབ་ཏིང་ངེ་འཛིན་དཔེ་རྣམ་པར་དག་པ་ཐུགས་ལ་འཁྲུངས། ཞག་པོ་བཅུ་གཉིས་ཡིན་ནམ་ཞག་བཞི་བཅུ་ཡིན་ནམ་ཅིག་ལ་ཏིང་ངེ་འཛིན་ལ་དཔེ་མཉམ་པར་བཞག་ཐུབ་ཡག་བྱུང་ཡོད་རེད། ཡོད་རེད་དེ་དེ་ནི་ཨོ་ཅན་རོ་ད་ངས་སྒྲུང་མི་བཤད་རྒྱུ་མ་མི་ལ་རས་པའི་མཚན་ཐོས་པ་ཙམ་གྱིས་དཔེ་བ་སྤུ་གཡོ་བའི་དད་པ་བྱུང་ནས་སྟོད་གུང་ཐང་ལ་ཡར་འགྲོ་ནས་མི་ལ་རས་པའི་སྐུ་མདུན་འགྲོ་ནས། ཨ་ནི་བཀའ་བརྒྱུད་དྭགས་པོ་ལྷ་རྗེ་ཟེར་ཡག་དེ།

ཡོད་ཀྱི་རེད་ཙང། ཆོས་དང་གང་ཟག་གཉིས་ཁ་ཁ་རེད། ཆོས་ལ་སྐྱོན་བརྗོད་བྱས་ཡོད་མ་རེད། གང་ཟག་ལ་དེ་བས་ཀྱང་སྐྱོན་བརྗོད་ན་ག་ནས་ལོ་དག་ནང་འབྱུང་གི་རེད། གང་ཟག་ཐེབས་ཆག་ཅིག་ནས་སངས་རྒྱས་མ་རེད་ཟེར་ཐུབ་གི་མ་རེད། དེ་ཡིན་ཙང་གང་ཟག་ཕལ་པ་ཅིག་ནས་བས། འདི་འདི་རྟོགས་འདི་མི་རྟོགས་ཟེར་རྒྱུད་ཚོད་བཟུང་མི་ཆོག་ཟེར་བ་རེད་དེ་ཡང་དག་སེལ་གཏོང་བ་རེད་ང་ཚོས་གཏོང་གི་རེད་བ་དང། གཞུང་ལུགས་མང་ཐོས་རིགས་པའི་ལམ་དུ་ཡང་ངལ་བ་མང་བསྟེན་མངོན་པར་རྟོགས་པ་ཡི་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི། འཇམ་དབྱངས་བླ་མའི་དྲིན་གྱིས་ལེགས་མཐོང་ནས་ཤིན་ཏུ་བརྩེ་བའི་བསམ་པས་བདག་གིས་བཤད། བསྟན་པའི་དེ་ཉིད་རྟོགས་པའི་རྣམ་དཔྱོད་ཀྱིས་སྨྲ་བ་ཟླ་མེད་འདོད་རྣམས་གུས་པས་ཉོན། ཅེས་གསུངས་ཡོད་རེད། ད་འོ་ན། དེ་འདྲ་བའི་གཞུང་ལུགས་མང་དུ་ཐོས་པ་རིགས་པའི་ལམ་དུ་ངལ་བ་མང་དུ་བསྟེན་པ། མངོན་པར་རྟོགས་པའི་ལུང་དང་ཡོན་ཏན་གྱི་དཔལ་འབྱོར་ཕྱུག་པོ་བྱས་ནས་གསུངས་པ་དེ་གང་ཟག་ཐ་དད་བཞག་གི་རེད་གཅིག་ལ་བཞག་གི་རེད།

དེ་ཡིན་ཙང་འོ་ན་གང་ཟག་དེ་ལྟ་བུ་གི་བའི། ཀུན་མཁྱེན་ཇོ་ནང་བ་སོགས་ཀྱིས། དེ་ནི་བའི་དྲང་ངེས་ཀྱི་ཚུལ་དེ་མ་རྟོགས་པ་ཡིན་པར་ཐལ། དེ་མ་རྟོགས་ན། ཁོང་ཚོ་སངས་རྒྱས་མ་ཡིན་པར་ཐལ་ཟེར་ན་འདོད་ཟེར་དགོས་ས་སླེབས་ཚར་རེད། འོ་ན་རྗེ་རིན་པོ་ཆེ་རང་གིས་གསུངས་ནས་གསེར་ཕྲེང་ནང་ལ་ཡ། འཕགས་པ་གྲོལ་སྡེ། འཕགས་པ་གྲོལ་སྡེ་གིས། མངོན་རྟོགས་རྒྱན་གྱི་འགྲེལ་པ་དེ་དབུ་མ་ལ་བཀྲལ་ཡོད་རེད་དབུ་མར་གནས་པའི་བློས་རྣམ་ཕྱེ་ཟེར་ཡོད་རེད་ཡོད་རེད་དེ་གསུམ་ཀའི་རྒྱན་དུ་མ་འགྱུར་བ་རེད། བཙུན་པ་གྲོལ་སྡེ་གིས་བསྟན་བཅོས་མཐའ་དག་མ་རྙེད་པ་རེད། དབྱིག་གཉེན་གྱིས་སེམས་ཙམ་དུ་བཀྲལ་བ་རེད། ཐོགས་མེད་ཀྱིས་སེམས་ཙམ་དུ་བཀྲལ་བ་རེད། དེ་ཚོ་སྔ་མ་མཁས་པ་སྔ་མ་བཞི་ཡི་བཤད་ཚུལ་དེ་ལ་ཏོག་ཙམ་པས་ཅིག་མ་འགྲིག་པའི་བཟོ་འདྲ་པོ་གཅིག་གིས་སེང་གེ་བཟང་པོས་ཡུམ་གསུམ་པ་ཀུན་གྱི་རྒྱན་དུ་གྱུར་བ་དང། དབུ་མའི་ལུགས་སུ་བཀྲལ་བ་དང་སྒང་ག་བས་ཚང་བ་བྱས་ནི་ཡིན། དེ་ལྟར་མཁས་པས་སྣང་བྱས་ཀྱང་བསྟན་བཅོས་མཐའ་དག་མ་རྙེད་པ་གསུངས་ཡོད་རེད་དེ་ཁ་ཐོག་ལ་སྦྱར་མི་ཆོག་གསུང་བཤད་གནང་ལ། ཨ་ནི་གཞུང་གི་བཤད་སྲོལ་བྱས་ནི་དེ་འདྲ་ཞིག་ཡོད་རེད། དེ་མ་གཏོགས། གཅེན་པས། འཕགས་པ་ཡབ་སྲས། ཐོགས་མེད་སྐུ་མཆེད་ལྟ་བུ་དང་འཕགས། སློབ་དཔོན་སྐུ་མཆེད་དང་འཕགས་པ་ཡབ་སྲས་ལྟ་བུ་ལྟ་ཞོག། གང་ཟག་ཕལ་པར་གྲགས་པ་རྣམས་ལ་ཡང་འདི་ཡིས་འདི་རྟོགས་འདི་ཡིས་འདི་ལས་མ་རྟོགས་ཞེས་རང་དབང་དུ་རྒྱུད་ཚོད་བཟུང་བ་ག་ལ་ནུས་གསུངས་ཡོད་རེད། ཡང་ན་ལེགས་བཤད་སྙིང་པོ་ནི་རྒྱུད་ཚོད་བཟུང་བཞག་མཁན་ཡང་ཁོང་རེད་ཡ་ག་འདྲ་བྱས་པ་རེད་ཡ། ད་དགེ་ལུགས་པ་དགེ་བཤེས་ཚོས་ལན་རྒྱག་དགོས་ས་སླེབས་དེ་རེད་ཡ་ཨེ། དེ་འདྲ་འདུག་ཨ་ཙི་སི་ཁག་ཅིག་འགས་གི་ད་མ་རེད་བ། འོ་དེ་འདྲ་རེད་ད་ཡིན་ནའི་ངས་ད་རེས་འཕྲོས་དོན་གི་སྐད་ཆ་བཤད་རེད་ད་དུས་ཚོད་འཁོར་ཆུ་ཚོད་འཁོར་འདུག་ངས་ད་ལྟ

གཅོད་དེ་ལ་ཞེད་དགོས་བ་རེད་མ་ཞེད་ན་ཆོ་འཕྲུལ་ཡོང་བ་མ་རེད། ཞེད་ས་ལ་འགྲོ་དགོས་བ་རེད་ཉི་མའི་དགུང་ལ་འགྲོ་ན་ཞེད་ཀྱི་ཡོད་བ་མ་རེད་མཚན་ནག་པོ་འགྲོ་དགོས་བ་རེད། རོགས་པ་ཁྲིད་འགྲོ་ན་ཞེད་ཀྱི་ཡོད་བ་མ་རེད་རང་གཅིག་པོ་འགྲོ་དགོས་བ་རེད། ས་ཆ་རྩུབ་ས་ཨར་ཅི་ལ་འགྲོ་ད་མ་ཞེད་ས་མི་ཡང་ཆོས་ཞིག་བཤད་དགོས་རེད་ངས་བཤད་གི་ཡིན། འགྲོ་ནས་ནི་གཅོད་སྟོང་པའི་ལྐོག་དུས། ད་ཅིག་ག་རིང་ནས་པ་རུ་ཅི་ལ་པའི།

ཨོ་ད་ངའི་ལུས་ཤ་ཁྲག་འདི་ནི་ལྷ་འདྲེ་ལ་སྟེར་ཡིན་ད་ཤ་ལ་དགའ་ན་ཤ་ཟོ་ཁྲག་ལ་དགའ་ན་ཁྲག་ཟོ་དེ་མ་སྟེར་ན་ང་འདིར་ཡོང་དགོས་ཡག་གི་དོན་དག་མེད། རྐང་བཙུགས་ནས་ཤ་ཁྲག་སྟེར་ས་ཡོང་བ་ཡིན་ཟོ། རྣམ་པར་ཤེས་པ་རྣམ་ཤེས་དེ་ནི་ལྷ་འདྲེ་གིས་ག་རེ་བྱེད་ཡ་ཡོད་མ་རེད་ཞེད་དགོས་ཡ་མེད་ད་དེ་གཉིས་མ་ཡིན་པའི་ད་གི་ཞེད་དེ་ངས་ཧྲང་ཧྲང་ང་དེ་ད་ག་པར་འདུག་བ་བཙལ་དགོས་རེད།